ཧྲ་ནོ་གི་ད་ཤེས་ཡོན་པ་ཡིན་ན་ཆོག་གི་ཡང་ཞིག་རྩོམ་བྲི་ན་ཧྲ་ནོ་གི་ཡང་ཉིད་ལ་ལ་ཡིན་ན་ཆོག་གི་ད་སློབ་ཕྲུག་ན་ད་ཆིའི་ཐལ་ལམ་འདྲ་ད་ཆིའི་ད་འདྲ་སོ་ད་ལམ་བུག་ཙི་གི་གི་མོ། རེད། ད་གི་རྨང་གཞི་ཐོག་ནས་ད་རང་གི་ད་དང་བཟོ་བརྩོན་ད་གི་གི་ན་པད་ནོ་ལི་ལ་ཟ་ད་ར་ད་གི་གི་གི་ཡང་ཤེས་གི་ཐག་ཆིའི་གི་རེད་ན་དེ་རེད། ཐག་ཆིའི་དང་ད་ང་ད་གི་ཨར་ནོ་ཅི་ད་གི་ང་ཆེ་ངེས་གཞི་གི་འཛིན་གྲྭ་ཡིན་ན་ཉིབ་ལྷོ་ལྷོ་འཛིན་གྲྭ་གཅིག་གི་ནང་ཉིབ་ཉི་ཤུའི་ཆིའོ་ན་མ་རེད་ལྷོ་ལྷོ་ཁྲིབ་ཅིག་ཡིན་ན།

གོམས་སྲོལ་ཟེར་ན་རྩོམ་འབྲི་གི་དང་གོམས་གཤིས་ཤིག་ག་གོམས་གཤིས་ཟུང་བ་སྤྱིར་བཏང་གི་དང་རུང་གི་དང་ང་ང་འདྲ་མཚོན་གྱི་ན་ཞེས་བཙོན་གི་ལ་ཀ་ནི་ཞེས་ལས་འོང་གྱི་ན་དང་ངོ་མ་རུང་གི་ཀྱི་གོམས་གཤིས་ཟིག་ཆགས་དང་ནོ་ཁྱེར་ཟིན་དང་རུང་གི་འདི་ཚ་ནི་ཡིན་གྱི་ནས་ཞིན་གྱི་སློབ་མ་དོན་གཉེར་གི་དང་རུང་གི་སུ་སྤྱི་ཚོགས་རུ་ཀ་སྤྱི་ཚོགས་ཚན་རིག་འདི་གི་ཕྱོགས་ནས་ཞིན་གྱི་མང་པོ་ཡིན་ན་རེད་དེ་ནས་ང་རང་ཉིད་མཚོན་གྱི་ན་ཆེས་ག་ནོ་གི་འབྲི་ཐབས་གང་འདྲ་ཟེར་ན་དང། རྒྱ་ཡིག་གི་མིན་ཙུའུ་ཀྲི་རུང་ལ་བྱས་ཚོ། རེད། ད་ལྟ་བོད་ཡིག་གི་མིང་གི་བྱས་ན་མིང་སྣ་ཚོགས་བསྒྱུར་ཡོད་གི་ད་ལ་ལ་གི་མི་རིགས་རྣམ་བཤད་བསྒྱུར་ཡོད་མིན་ཙུའུ་ཀྲི་ཟེར་ན་དེ་ནི་ལ་ལ་གི་མི་རིགས་གནས་ཚུལ་ཟེར་བསྒྱུར་ཡོད་ནི་ལོག་གི་ལ་ལ་གི་ཡང་མི་དང་རིག་གནས་ཞིབ་འཇུག་དེ་འདྲ་ཙི་ལ་ཡོད་གི་ཡིན་ན་ཡང། འདི་ནི་ངའི་རང་གི་ད་མི་དང་རིག་གནས་ཟེར་ད་ང་ཡིས་དེ་ཡི་བསྒྱུར་བཏང་བ་མི་དང་རིག་གནས་ཞིབ་འཇུག་རུང་འདི་ཞིབ་འཇུག་གི་བྱེད་ཐབས་ཟེར་ད་མི་དང་རིག་གནས་ཞིབ་འཇུག་རུང་འདི་ཁྱེད་རེད་ན་སོ། རང་གི་ཞིབ་འཇུག་ཡིན།

དུས་ཚོད་བཀོད་སྒྲིག་གི་ངའི་ཐད་ནས་ཅིག་དྲི་བ་ཟིག་འདྲི་གོ་མོ། ད་གཙོ་བོ་ན་འགྲོ་ལ་ལ་ཟིག་གི་ཅིག་རྩོམ་འབྲི་གོ་དེ་གའི་འགྱིས་ན་གཟའ་མཇུག་ག་འབྲི་གོ་ནས་འདྲ་མ་ཡང་ལ་ལ་ཟིག་གི་ཅིག་དགོང་མོ་དུས་ཚོད་གཅིག་གཉིས་གི་ཐོག་ཅིག་འདག་ཞིག་རྩོམ་འབྲི་གྱི་ཡོང་ནས་ཡང་ན་ཅིག་དེའི་བཀོད་སྒྲིག་ན་འགྲོ་རང་གི་གོམས་སྲོལ་ན་འགྲོ་དེའི་ལུགས་བདོག་ནས་ལ་ལ་ཟིག་གི་སྔ་མོའི་དུས་ཚོད་བཞི་ལྔ་ཐོག་ནས་ལངས་ཡིན་རྩོམ་འབྲི་གོ་ནོ་དེ་མོ་གི་ཅིག་བཤད་སྲོལ་ཡོད་གོ་མོ།

སོ་རང་གི་དེ་ཚོ་ཆེས་རང་གི་རང་གི་ལབ་པ་ཟ་བོ་ཡིན་ཏེ་དེ་ནི་ཇི་ན་ཡོང་ནི་དེ་ཚོ་ང་རུ་རེད་ང་རུ་དེ་ཚོ་ང་རུ་དེ་ཚོ་སེམས་ནས་བཞི་དེ་ད་ང་མི་དེ་ཚོ་དེ་ཅིང་གི་ཐུག་ར་བྱེད་ག་དེ་དེ་ལང་དེ་ནི་དེ་དེ་ལ་ཚ་བ་ལ་ཁ་ནི་དགོ་འཇུག་བ་དེ་ནི་རང་གི་ཁོག་ནང་ནས་དེ་ནི་དེ་ཅིང་ཚན་ཚན་ང་འདྲ་ཚོ་ན་ད་ཉེ་རེ་རེ་ད་རང་གི

ཡང་མིན་ན་རང་གི་ག་འདྲ་ཡི་རང་གི་རྒྱུ་ཆ་དེ་གསོག་ན་ཆོག་གོ་དེ་ནི་དྲི་ཤོག་ཅན་གོ་དེ་ཅན་གོ་ཞེས་ན་ཆོག་གོ། རྒྱུ་ཆ་ཅན་གོ་དེ་གསོག་ཡི་ཚུལ་སོང་གོ་ཤེས་རབ་བླང་གི་ཡིན་ནམ་ནི་སེམས་ཅན་གོ། ད་སེམས་ཅན་གོ་རྒྱུ་ཐབས་ལམ་རྣམ་པ་སྣ་ཚོགས་ནི་ད་དེང་སང་གོ་ཡིན་ཆོག་ན་ད་བདག་ཆེས་སྟབས་བདེ་གི་རང་གི་ཁ་པར་ཁ་གི་སྒྲ་བླང་ན་ཆོག་གི་བརྙན་བླང་ན་ཆོག་གི།

ད་ཚང་མ་ཡང་ཞིག་ཡང་ཡོག་པ་ཡིས་ཕྱིར་ལོག་ལོག་ལོག་ཐག་ཐག་ཡིས་གོ་ན་ད་གི་ཞོར་དུ་ད་གི་མཚོན་རྒྱུ་ན་ད་ཆི་ད་ནང་གི་གཙོ་བོ་ཟ་གཅིག་ཆི་ལོག་གི་ན་ད་ཉི་མ་ད་གི་ཉུང་ཚུན་འགྲུ་རྒྱུ་ད་ཞིག་གཙོ་བོ་རེད་ད་ཞིན་ཅིག་ཞིན་ཅིག་གི་སོང་དང་ད་གཟུགས་ན་རེ་ན་ད་ཧུན་ཅུག་ན་ཆུ་ཁྱིམ་ཚང་ཟ་བཟུང་ཟ་རེ་ན་ཁྱིམ་ཚང་ན་ཉི་ཏོག་གི་ཟ་མ་ཆི་ཟིག་ཟ་གོ་གི་ད་ཡང་ལ་ཆི་ཟིག་གོ་འདོག་གི་རང་ཉི་མ་ད་ཅང་ག་ཆག་ག་ཁྱིམ་ཚང་ནང་ད་མགྲོན་པོ་ཟ་ར་ད་ཞིག་ཅང་ནི་ཟ་ར་ཡང་ཚང་མ་གི་འཚོ་བ་ཆི་མོ་ཟིག་རོལ་གོ་གི

དཔྱད་རྩོམ་ཟིག་འབྲི་གོ་དེ་ཡིན་ནམ་ན་ཁྱོད་རང་གི་དྲི་བ་ཟིག་འཇོག་དགོས་ནི་རེད་དྲི་བ་ཟིག་མེད་སྟངས་གི་ཁྱེད་དཔྱད་རྩོམ་དེ་གི་ད་ཡིན་ནམ་ན་དྲི་བ་དེ་ལན་ལན་ཟིག་དགོས་མོ། དེ་འདྲ་རེད་དྲི་བ་དེ་མེད་སྟངས་གི་ད་ངའི་ཁོང་ཅུ་འབུམ་རམས་པ་གི་དཔྱད་རྩོམ་འབྲི་གོ་དེ་དགེ་རྒན་གི་མགུར་མ་ཁྱོད་འབྲི་དེ་ནི་ཁྱོད་རང་གི་དྲི་བ་ཅི་ཟིག་ད་ལྟ་རེད་དེ་ད་གཙོ་བོ་རེད་དྲི་བ་དེ་ཐག་གཅོད་གོ་ན་ཡིན་ནམ་ན་ལོ་གཅིག་འདྲ་ཟིག་ད་རང་གི་བསམ་བློ་དང་རང་གི་རྒྱུ་ཆ་བཙལ་ཡ་རང་གི་དཔེ་ཆ་ཀློག་པའི་དེ་གི་མར་ཚར་སོང་གི་ཁྱེད་རང་གི་ཞིབ་འཇུག་གི་ཁ་བྱང་ད་ཁ་བྱང་ཟེར་ན་ཆོག་གི་ཞིབ་འཇུག་གི་དྲི་བ།

ཅི་ཆིག་ཟིག་གང་ཟིག་དྲི་བ་འདི་ཆིག་ཟིག་འོང་ནས་ན་ད་དེ་དགོས་ཏེ་ཁྱེད་དཔྱད་རྩོམ་ནང་ན་གཙོ་བོའི་དྲི་བ་དེ་དང་འབྲེལ་ཡོད་ཀྱི་དག་ཧོན་ཅུང་ན་ཁྱེད་རང་གི་དཔེ་ཆ་གང་གང་ཀློག་ནས་ན་དྲི་བ་དེ་ཆིག་ཟིག་དགོས་པ་ལོག་ནས་ན་དེ་གི་ཧུ་ཧུ་རྗེ་བརྗོད་ཁོ་ནའི་ཀི་ལས་ཟིན་དེ་རྒྱུ་རེད་ལ། དེ་ནས་དེ་གསལ་སོང་གི་ཨོ་ཡ་དྲི་བ་འདི་འདི་མོ་བཟོས་དང་ཅི་དྲི་བ་འདི་གི་སྐོར་གྱི་རྒྱུ་ཆ་གང་ཟིག་ནས་བཙལ་གྱི་ད་ཁྱེད་རང་གི་ཞིབ་འཇུག་གི་ས་གནས་གཏན་འཁེལ་རྒྱུ་རེད་མོ། དེ་དཔྱད་རྩོམ་ནང་ན་དགོས་ནི་རེད། ཨོ་ཅི། དྲི་བ་འདི་དང་བསྟུན་ནས་ཁྱོས་ས་གནས་གང་གང་ས་གནས་ཆི་མོ་ཟིག་བདམས་ཡོང་ས་གནས་གང་ཟིག་ནས་ཞིབ་འཇུག་གིས་ཁྱེད་ས་གནས་གང་ཟིག་ནས་རྒྱུ་ཆ་འདི་བསགས་ཡོད་ཀྱི། དེ་ནས་ས་གནས་འདི་ནས་ཁྱོས་རང་གི་ཞིབ་འཇུག་གི་ཐབས་ཤེས་ཐབས་ལམ་གང་གང་བེད་སྤྱོད་བཏང་དེ་དང་རྒྱུ་ཆ་འདི་བསགས་ཡོད་ཀྱི། དེ་བྱས་ནམ་ན་ཁྱེད་དཔྱད་རྩོམ་གི་ནང་ན་འཇུག་དགོས་ནི་རེད། དེ་ནས་དེ་ཚར་སོང་གི་དེ་ནས་ད་ཁྱོས་རང་གི

ངས་བཤད་གོ་ནོ་ད་མི་རིགས་རིག་པ་གི་རིག་གཞུང་དཔྱད་རྩོམ་ནང་ནས་ཡིན་གཅིག་མིན་གཅིག་ལ་དགག་པ་རྒྱག་རྒྱུ་དེ་གཙོ་བོ་མ་རེད། གཙོ་བོ་ད་ལྷག་པར་དུ་སྤྱི་ཚོགས་རིག་པ་ཡིན་ན་ཆོག་མི་རིགས་རིག་པ་ནི་ག་ཞིག་གཞུང་ལུགས་ཤིག་ཡང་དག་པ་བཟོ་གི་རེད་ན་གཞུང་ལུགས་ཀྱི་མ་ལག་དེ་ཞིག་ཡང་དག་པ་བཟོ་གི་རེད་ངས་གཙོ་བོ་གཞུང་ལུགས་དེ་གོ་ཡི་རེད་དང་གཟུགས་ན་གཞུང་ལུགས་མང་བ་བཟོ་གི་དེ་ནང་ད་ང་རང་གི

ད་ལྟ། ཐུང་ཐུང་ཡིག་ཐོག་བཀོད་དགོས་དོན་ན། དེ་འདྲ་བའི་ཉམས་ཆུད་བཟོ་ན་ས་རེད་ད། དེ་ལྟ་ན་རང་གི་ཁ་བརྡ་ཡིག་ཐོག་ན། དེ་ནས་ཁྱོད་རང་གི་ཕྱིར་སོང་དེ་ནས་ཀློག་ལས་ཡོད་ས་རེ་སོང་དོན་ལ་ཀློག་ལས་ན་དྲང་དྲང་གི་དེ་ནས་ཡིག་ཐོག་བཀོད་བཏང་དགོས་མོ། གང་ཞིག་གི། ཧ་ལས་བ་ཕན་ཐོགས་ཡོད། རེད་དེ་ན་ཕྱིན་ཡོད་མཚོན་ན་ད་རང་གི་ཆེད་ལས་ནང་ནས་ཟེར་གོ་ནི་རེད་བ། རང་གི་ད་ཆེད་ལས་ད་ཞིབ་འཇུག་གི་ཁ་ཕྱོགས་དེའི་ནང་ནས། ད་ཕྱིས་དགའ་ནུ་གི་ད་རྩོམ་པ་པོ། དུ་མ་ཟིག་ངོ་སྤྲོད་ཀྱི་མེད་ལ།

གོ་རིམ་གྱི་ཁྲོད་ནས་ཁྱེད་རང་གི་ད་ཕལ་ཆེར་ཤེས་ནི་རེད། གཞན་པ་ཆ་འོ་གི་ཁྱེད་ཀློག་པ་ཀློག་པ་པོ་ཆ་འོ་གི་ཁྱེད་རང་གི་དཔྱད་རྩོམ་གི་ནང་ན་བཤད་ཀྱི་གདམས་ངག་དེ་ཚང་མ་ཧ་གོ་དགོས་ཀྱི་མེད་གི། མེད་ན་ན་ད་ཕྱིར་སོང་ཙང་ཁྱེད་དཔྱད་རྩོམ་དེ་ཡང་བསྐྱར་བཅོས་དགོས་ཀྱི་རེད། རེད་རེད་རེད། དེ་གོ་རིམ་དེ་འདྲ་རེད་དེ་ད་རང་གི་བྲིས་ནང་གི་དཔྱད་རྩོམ་དེ་ཐོག་མར་ཁྱེད་ཀློག་པ་པོ་ཟེར་ཡོད་ན་ཆོག་རང་གི་ཉོན་ཡོད། བདེན་པ་རེད། ཁྱེད་རང་གི་དོན་དག་གལ་ཏེ་རང་གི་ལ་ཧ་མི་གོ་ན